སྒྲུབ་འཇུག་ཡིན་ན་ཡུལ་དེ་ག་གསོལ་བའི་ཤེས་པ་དེའི་ཡུལ་དེ་ལ་སྒྲུབ་འཇུག་ཡིན་ཕྱིན་ཆད་ལ་དངོས་པོའི་དབང་གིས་འཇུག་མཁན་ཡིན་པས་ཁྱབ་པ་དེ་ཁས་ལེན་འོ་དེ་རང་ལུགས་ཏག་ཏག་བཟོ་བ་རེད། ཡུལ་དེ་སྒྲུབ་འཇུག་ཡིན་ཟེར་ན་དངོས་པོའི་དབང་གིས་སྣང་བ་འབྱིན་མཁན་ཟེར་ན་རང་དངོས་པོའི་དབང་གིས་འཇུག་མཁན་ཞེས་ཁས་ལེན་རྒྱུ་དེ་ཏག་ཏག་ཁས་ལེན་འོ། ད་དངོས་པོའི་དབང་གིས་འཇུག་མཁན་ཡིན་ཕྱིན་ཁོ་དངོས་པོའི་དབང་གིས་འཇུག་མཁན་ཞེས་ཨ་ནི། འོ་ཧོ། ཁོ་ལ་སྣང་མི་སྣང་གི་ཆ་གཉིས་ཡོད་ཟེར་ལབ་སོང་ན་ཨ་ནི་མི་སྣང་མཁན་ཁོ་དངོས་ཀྱི་གནས་ཚོད་ལ་མེད་པའི་རྟགས་ཅན་པ་རེད་སངས་ནང་བཞིན་བྱས་ནས།

དེས་སེལ་བ་སྨྲ་བ་ལ། གྲུབ་བདེ་རྫས་གཅིག་ཏུ་བཤད་གྲུབ་བདེ་དབྱེར་མེད་ལ་སྐད་ཆ་བཤད་ནས་གྲུབ་བདེ་དབྱེར་མེད་ཀྱི་རྫས་གཅིག་པའི་ཆོས་ལ་གྲུབ་བདེ་དབྱེར་མེད་ཟེར་ཚིག་ཁོ་ཡོད་མ་རེད་ད། གྲུབ་བདེ་དབྱེར་མེད་ཀྱི་རྫས་གཅིག་པའི་ཆོས་ལ་རྟོག་མེད་ལ་སྣང་མི་སྣང། རྫས་འགལ་ཡང་རྟོག་པས་ངེས་མ་ངེས་རྫས་གཅིག་ལ་འདུ་བ་མི་འགལ་བས་སྐྱོན་མེད་ཟེར་ད་དེ་རང་ལུགས་ལན་རྒྱག་གི་འདུག་བ། གྲུབ་བདེ་དབྱེར་མེད་ཀྱི་རྫས་གཅིག་ཡིན་ཕྱིན་ཆད་ལ། རྟོག་མེད་ཀྱི་ཤེས་པ་ལ། དེའི་སྟེང་དུ་གཅིག་སྣང་ན་ཆ་ཚང་སྣང་བ་རེད་སྣང་མི་སྣང་གཉིས་ཀྱི་ཟེར་ཏེ་སྐད་ཆ་དེ་བཤད་མེད། སྣང་མི་སྣང་ཁོ་ཁོ་ལ་ཁོའི་སྟེང་དུ་ཆ་སྣང་ཆ་གཅིག་སྣང་ཆ་གཅིག་མི་སྣང་ཟེར་ནས་ཟེར་ཏེ་མེད་ཅེས་རྟོག་མེད་ཀྱི་ཤེས་པ་ལ་གྲུབ་བདེ་རྫས་གཅིག་པའི་ཆོས་ཡིན་ཕྱིན་ཆད་ལ་སྣང་མི་སྣང་གི་ཆ་གཉིས་འགལ་བ་ཡིན་ཅེས་རྟོག་པ་ལ། ཁོ་ཡུལ་ཁོ་ཤེས་པ་ཁོ་རྟོག་པ་ཤེས་རྟོག་པ་ཁོ་ཡུལ་དེ་ལ་འཇུག་གི་ཡོང་དུས་ན་རྟོགས་མ་རྟོགས་གཉིས་ཆ་གཉིས

དབང་ཤེས་ལ། དབང་ཤེས་སྒྲུབ་འཇུག་ཡིན་ཙང་ཁོའི་སྟེང་དུ་སྣང་མི་སྣང་གི་ཆ་གཉིས་མེད་དགོས་པ་ནང་བཞིན། རྟོག་པ་སྒྲུབ་འཇུག་ཡིན་ན་ཁོའི་སྟེང་དུ་རྟོགས་མ་རྟོགས་ཀྱི་ཆ་གཉིས་མེད་དགོས་པ་དེ་ག་གཅིག་ཁོ་ལ་འགྲོ་བར་བ་ལང་དགའ་སྟེ་རང་ལུགས་ལ་དེ་གཉིས་མི་འདྲ་སྟེ། དབང་ཤེས་སྒྲུབ་འཇུག་ཡིན་རྟོག་པ་སེལ་འཇུག་ཡིན་ཙང་ད་འདྲ་གི་མ་རེད་པ། དིག་ཏུ་བ་འོ་ཐུག་ཆེ་དུག་ཞི་བ་བསྡད་དེ། དེས་སེལ་བ་སྨྲ་བ་ལ་སེལ་བ་སྨྲ་བ་དེ་རང་ལུགས་རེད་སྨྲ་བ་ལ་གྲུབ་བདེ་དབྱེར་མེད་ཀྱི་ཆོས་ལ་རྟོག་མེད་ལ་སྣང་མི་སྣང་རྫས་འགལ་ཡང་འགལ་བ་རེད། རྟོག་པ་ལ་ངེས་མ་ངེས་རྫས་གཅིག་ལ་འདུ་བ་མི་འགལ་རྫས་གཅིག་ཟེར་ན་གཞི་ད་སྒྲ་ལྟ་བུ་ཅིག་ཁྱེད་རང་ཅིག་གི་སྟེང་ཡང་མིན་ན་བུམ་པ་ལྟ་བུ་ཅིག་ཁྱེད་རང་ཅིག་གི་སྟེང་དུ་ད་དེ་ཧ་གོ་ས་རེད་པ། འདུ་བ་མི་འགལ་བས་སྐྱོན་མེད་ལ། ངེས་ཤེས་སྒྲུབ་འཇུག་ཏུ་འདོད་པ་ལ་ངེས་མ་ངེས་ཀྱང་རྫས་གཅིག་ལ་འདུ་བར་འགལ་བ་ཡིན་གྱི་ངེས་ཤེས་སྒྲུབ་འཇུག་ཡིན་པ་ཁས་ལེན་མཁན་དེ་ལ་རྟོགས་མ་རྟོགས་ཀྱང་རྫས་གཅིག་ལ་འདུ་བར་དགའ་བ་ཡིན་གྱི།